ང་རྡོ་རྗེ་མཚོ་ཡིན། གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་ཀྱི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཆེ་ཁག་ནང་གཞུང་དོན་ཕྱོགས་བསྐྱོད་གྲུབ་རྗེས་ད་ལྟ་ཨ་མི་རི་ཀའི་ནང་འཚམས་གཟིགས་འགོ་འཛུགས་གནང་ཡོད་པའི་གནས་ཚུལ་སྐོར་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད།

བོད་མི་ཚོར་ཐུག་འཕྲད་ཀྱིས་སྐབས་བཅུ་དྲུག་པའི་བཀའ་ཤག་གི་ལས་དོན་དང་སྲིད་ཇུས་སྤྱི་དང་ལྷག་པར་དུ་བོད་ཀྱི་དཀའ་རྙོག་སེལ་རྒྱུར་དབུ་མའི་ལམ་གྱི་སྲིད་ཇུས་ལ་གདེང་འཇོག་ཇེ་ཆེར་ཐོབ་པའི་ཐོག་ནས་བོད་རྒྱ་གཉིས་སྨན་གྱི་ཐབས་ལམ་འཚོལ་བཞིན་ཡོད་སྐོར་དང། ལྷོ་ཨ་མེ་རི་ཀའི་ཕྱོགས་བསྐྱོད་ལས་དོན་ཁག་ལེགས་གྲུབ་བྱུང་བའི་གནས་ཚུལ་བཅས་མཚམས་སྦྱོར་གནང་འདུག་སྲིད་སྐྱོང་མཆོག་གིས་ཨ་རིའི་ནང་གི་མཛད་འཆར་གྱི་ཁོངས་སུ་ཨ་རིའི་རྒྱལ་ས་མངའ་ཁུལ་དུ་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་དང། ཕྱི་སྲིད་ལས་ཁུངས་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་མཇལ་འཛོམས་གནང་རྒྱུ་དང་དེ་བཞིན་གསར་འགྱུར་བརྒྱུད་ལམ་ཁག་དང་གཙུག་ལག་སློབ་ཆེན་ཁག་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་འདུག་དེ་མིན་ཟླ་འདིའི་ཕྱི་ཚེས་བཅུ་བདུན་ཉིན་ཨ་རིའི་གྲོས་ཚོགས་ནང་དུ་སྲིད་སྐྱོང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ Richard Gere རྣམ་གཉིས་དབུ་བཞུགས་ཀྱིས་ཨ་རིའི་གྲོས་ཚོགས་ཀྱིས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་གསེར་གྱི་གཟེངས་རྟགས་ཕུལ་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་འཚོགས་རྒྱུ་ཡིན་འདུག་ཡང་ཕྱི་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་མི་རི་ཀའི་རྒྱལ་ས་རུ་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་གཏན་འཁེལ་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ལ་དབྱིན་ཡིག་གི་ཐ་སྙད Tibet ཞེས་པ་དེ་ཞིས་ཙང་ཞེས་མིང་བསྒྱུར་གྱི་སྲིད་ཇུས་ལག་བསྟར་བྱེད་པར་བོད་མིའི་སྒྲིག་འཛུགས་ཀྱིས་མཐའ་གཅིག་ཏུ་ངོ་རྒོལ་ཡོད་ཅེས་གསུངས་འདུག། རྒྱ་ནག་དམར་ཤོག་གཞུང་གིས་བོད་བཙན་བཟུང་བྱས་པའི་རྗེས་སྲིད་ཇུས་དང་དྲིལ་བསྒྲགས་སྣ་ཚོགས་ཀྱི་ལམ་ནས་བོད་ཀྱི་ལོ་རྒྱུས་དང་རིག་གནས་སོགས་ལ་འཁྱོག་བཤད་བྱེད་བཞིན་པའི་ཁར་བར་སྐབས་ཤིག་ནས་བོད་དང་འབྲེལ་བའི་གཞུང་འབྲེལ་ཡིག་ཆ་དང་གསར་འགོད་གསལ་བསྒྲགས། ཆབ་སྲིད་དྲིལ་བསྒྲགས་སོགས་ཀྱི་ནང་བོད་ལ Tibet ཞེས་དབྱིན་ཡིག་གི་ཐ་སྙད་དེའི་ཚབ་ཏུ་ཨུ་ཚུགས་ཀྱིས་རྒྱ་ནག་གི་ཐ་སྙད་ཞིས་ཙང་ཞེས་པ་དེ་བཀོལ་སྤྱོད་བྱེད་འགོ་བཙུགས་ཡོད་པ་རེད། དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གིས་ཆབ་སྲིད་ཀྱི་དགོས་མཁོའི་དབང་གིས་བོད་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ངོས་ལེན་ཡོད་པའི Tibet ཞེས་པའི་ཐ་སྙད་དེ་ཡོངས་གྲགས་ཀྱི་ཐོག་ནས་ཞི་ཙང་ཞེས་པའི་རྒྱ་ཡིག་གི་ཐ་སྙད་ལ་བསྒྱུར་ཐབས་བྱེད་པའི་བྱ་སྤྱོད་དེ་ནི་ལོ་རྒྱུས་རྡོག་རོལ་བཏང་བ་ཞིག་ལ་བོད་མིའི་སྒྲིག་འཛུགས་ཀྱིས་ངོས་འཛིན་བྱེད་ཀྱི་ཡོད་ལ་དེར་མཐའ་གཅིག་ཏུ་ངོ་རྒོལ་ཡོད་ཅེས་གསུངས་ཡོད་པ་རེད། སྤྱིར་རྒྱ་ཡིག་གི་ཐ་སྙད་ཞིས་ཙང་ཞེས་པའི་གོ་དོན་དེ་ནི་བོད་ཀྱི་ནུབ་ཕྱོགས་ཞེས་པར་གོ་དགོས། ཡང་བསྟན་འཛིན་ལེགས་བཤད་ལགས་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བོད་ལ་དབྱིན་ཡིག་གི་ཐ་སྙད Tibet ཞེས་པའི་མིང་ཚིག་དེ་མུ་མཐུད་བཀོལ་སྤྱོད་བྱེད་མུས་ཡིན་ལ་དེ་ནི་བོད་ཆོལ་ཁ་གསུམ་ལ་ཁྱབ་པའི་ཐ་སྙད་ཅིག་ཀྱང་ཡིན་སྐོར་སོགས་གསུངས་ཡོད་པ་རེད། དབྱིན་ཡུལ་གྱི་ཆབ་སྲིད་ཚོགས་པ་གཉིས་ཀྱི་ལོ་འཁོར་ལྷན་ཚོགས་དང་སྟབས་བསྟུན་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་བོད་དོན་ཞུ་གཏུག་ལས་འགུལ་ཞིག་སྤེལ་བཞིན་འདུག་ཟླ་འདིའི་ནང་དབྱིན་ཡུལ་གྱི་རྙིང་ཞེན་ཆབ་སྲིད་ཚོགས་པ་དང་ངལ་རྩོལ་ཆབ་སྲིད་ཚོགས་པ་གཉིས་ཀྱི་ལོ་འཁོར་ལྷན་ཚོགས་འཚོག་གི་ཡོད་པའི་སྐབས་དང་བསྟུན་བོད་དོན་གོ་རྟོགས་སྤེལ་བ་དང་ཞུ་གཏུག་ལས་འགུལ་སྤེལ་རྒྱུའི་གོ་སྐབས་དམ་འཛིན་བྱེད་བཞིན་ཡོད་འདུག།

མཁས་དབང Martin Mills དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཧྥར་སི་བསོད་ནམས་ལགས་བཅས་ཀྱིས་གསུང་བཤད་གནང་བ་དང་དྲིས་ལན་འདེབས་པ་སོགས་གནང་འདུག་གཞན་ཡང་ངལ་རྩོལ་ཆབ་སྲིད་ཚོགས་པའི་ཚོགས་ཆེན་ནང་བོད་པའི་འཐུས་མི་རྣམས་ཀྱིས་གྲོས་ཚོགས་འཐུས་མི་ཁ་ཤས་དང་མཇལ་འཕྲད་གནང་ཡོད་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན།

རྒྱ་ནག་དམར་ཤོག་གཞུང་ལྟ་བུའི་སྲིད་དབང་སྒེར་གཅོད་ཀྱི་གཞུང་གིས་འདས་པའི་དུས་ཡུན་རིང་པོར་བྱ་སྤྱོད་འདྲ་མིན་སྣ་ཚོགས་ལ་བརྟེན་ནས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་མ་ལག་ལ་གཏོར་བརླག་བཏང་བ་མ་ཟད་ལས་འགུལ་རབ་དང་རིམ་པ་སྤེལ་ནས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ལས་དོན་ཁག་སྤེལ་མ་ཐུབ་པ་བཟོས་ཡོད་དུས། རྒྱ་ནག་དམར་ཤོག་གཞུང་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ལ་བདམས་པ་དེས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་ངོས་འཛིན་སྟངས་ཉེན་ཁར་ཐུག་ཡོད་ཅེས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་བློ་འཚབ་གནང་ཡོད་གི། དམིགས་བསལ་གྱིས་ད་ལྟ་ད་ཞི་ཅིན་ཕིང་སྲིད་སྲིད་འཛིན་ཆགས་པ་ནས་ཇི་བཞིན་ད་ལོ་བཅུ་ལྷག་གི་ནང་ལོགས་ལ་ད་ང་ཚོ་གིས་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་གཅིག་པུ་རྡོག་རོལ་འགྲོ་བ་མ་ཡིན་པ་ད་དུང་ད་ཡུ་གུར་གྱི་ཁུལ་ནང་དུ་ད་འགྲོ་བ་མིའི་ཐོབ་ཐང་མང་པོ་ཞིག་རྡོག་རོལ་འགྲོ་ཡོད་རེད་ད་ག་ནང་བཞིན་གྱི་ཧོང་ཀོང་གི་གནས་སྟངས་ཧ་ཅང་གི་སྡུག་ཅག་ཆགས་ཡོད་རེད་འདི་ལས་ལྷག་ག་ད། ཉེ་བའི་ཆར་ལ་ནི་རྒྱ་ནག་གཞུང་གིས་ད་ཁོ་རང་ཚོའི་དྲག་གནོན་འདི་རྒྱ་ནག་ནང་ལོགས་གཅིག་པུ་མ་ཡིན་པར་ད་ཕྱི་ལོགས་ལ་དྲག་གནོན་བྱེད་ཡས་འདི་དམིགས་བསལ་བཙན་བྱོལ་ནང་ཡོད་པའི་ད་བོད་པ་ཡིན་ནི་རེད་ཡུ་གུར་ཡིན་ནི་རེད་ཧོང་ཀོང་ཡིན་པ་ཡིན་ནི་རེད་ཁོ་རང་ཚོའི་གི་མི་སྣ་དེ་ཚོ་ལ་ཡང་དྲག་གནོན་བྱེད་ཡས་འདི་ཧ་ཅང་གི་ཅིག་ཤུགས་ཆེ་རུ་ད་ཁྱབ་ཆེ་རུ་འགྲོ་ཡོད་དུས་འགྲོ་བ་མི་ཐོབ་ཐང་གི་གནས་སྟངས་འདི་ཁོ་རང་ང་ཚོ་ད་དེང་སང་བོད་ནང་ལོགས་ད་རྒྱ་ནག་ནང་ལོགས་གཅིག་པུ་སྐད་ཆ་མ་ཡིན་པར་ཕྱི་ལོགས་ལ་ཁོ་རང་ད་གནས་སྟངས་འདི་དཔེ་ཉེན་ཁ་ཚོ་ད་གནད་འགག་ཅིག་ཆགས་བསྡད་ཡོད་ཅེས་ང་ཚོས་གཅིག་མཐོང་བསྡད་ཀྱི་འདུག་ད་དེ་འདྲའི་ཡོད་ཀྱི་ད་ཞི་ཅིན་ཕིང་ད་ཁོ་རང་གིས་ད་ལྟ་བར་དུ་སྲིད་ཇུས་དེ་ཚོ་ལག་བསྟར་བྱེད་སྟངས་ལྟ་བ་ཡིན་ན་ད་ཉེ་བའི་ཆར་ད་མི་རིགས་རྩ་མེད་བཏང་ཡས་ད་གྲངས་ཉུང་མི་རིགས་དེ་ད་རྒྱ་མི་རིགས་ལ་ཕར་བསྒྱུར་ཡས་ཀྱི་ད་ཅིག་སྲིད་ཇུས་ཅིག་ལག་བསྟར་བྱེད་ཡོད་དུས་ད་འདི་མུ་མཐུད་བྱེད་འགྲོ་བྱེད་ཨ་ནི་དེ་གི་རྐྱེན་གྱིས་ང་ཚོའི་གི་ད་བོད་མིའི་གི་འགྲོ་བ་མི་ཐོབ་ཐང་མང་པོ་ཅིག་མུ་མཐུད་བྱེད་རྡོག་རོལ་བྱེད་ངེས་ཀྱི་ད་ང་ཚོས་གི་ཉེན་ཁ་ཅིག་ད་མཐོང་བསྡད་ཀྱི་འདུག་དེ་བཞིན་དུ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཞིབ་འཇུག་པ་སངས་རྒྱས་སྐྱབས་ལགས་ཀྱིས་རྒྱ་ནག་དམར་ཤོག་གཞུང་ལྟ་བུའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་གཞུང་ཞིག་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་ཁོངས་ལ་བདམས་པ་དེས་གོ་ལའི་སྟེང་གི་མི་ཚང་མ་ངོ་ཚ་དགོས་པ་ཞིག་དང་འགྲོ་བ་མིའི་ཐོབ་ཐང་གི་ལོ་རྒྱུས་སུ་ནོར་འཁྲུལ་ཆེ་ཤོས་ཤིག་རེད་ཅེས་སྐྱོན་བརྗོད་གནང་ཡོད་གི།
རྒྱ་ནག་གཞུང་གིས་འདས་པའི་ལོ་ཉི་ཤུ་ཙམ་གཅིག་གི་ནང་ལོགས་ལ་བལ་ཏེ་ཏཱ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་མ་རེད་ལྷན་ཚོགས་ཚང་མ་ནང་ལོགས་ལ་སྒོར་མོ་སྤྲད་ནས་ཉོ་དགོས་ས་ཉོས་འཇིགས་སྣང་སྐུལ་དགོས་ས་འཇིགས་སྣང་བསྐུལ་ནས་ཐབས་བརྒྱ་ཇུས་སྟོང་གིས་རྒྱ་ནག་གཞུང་གི་ཤུགས་རྐྱེན་བཟོ་ཡ་དང་རྒྱ་ནག་གཞུང་གི་མི་སྣ་བཀོད་སྒྲིག་བྱེད་ཡ་དེ་ཡང་དག་བྱེད་སྲང་བ་ཅིག་རེད། དེ་འདྲའི་སྒང་ལ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་གྱི་རྒྱལ་ཁབ་ཅིག་ཨང་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་ཡོང་ཡ་འདི་ཚོ་ད་དངོས་གནས་བཤད་ན་ད་དེ་ཡོང་མི་འོས་ཡ་དང་ཡོང་མི་སྲིད་པ་ཅིག་རེད་ཡིན་ན་ཡང་རྒྱ་ནག་གཞུང་གིས་འགྲོ་སོང་བཏང་ནས།

བྱས་བསྡད་ཡོད་རེད། དེ་ཡིན་དུས་ད་ཁོ་རང་ཚོས་ཀྱི་འགྲོ་བ་མིའི་ཐོབ་ཐང་གི་འགྲེལ་བཤད་འདི་ད་རྒྱལ་སྤྱིའི་གྱི་ནང་ལོགས་ལ་ཤུགས་ཆེ་གཅིག་ཁྱབ་བསྒྲགས་བྱས་ཡ་ད་ད་དེ་ལུགས་སྲོལ་འདི་རྒྱལ་སྤྱིའི་གྱི་ནང་ལོགས་ལ་དར་སྤེལ་བྱས་བཅུ་དུས་ད་ཁོ་ཚོས་ཀྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་འདི་བརྒྱུད་བྱས་ནས་ཡང་གཅིག་ཁྱབ་བསྒྲགས་བྱས་ཡ་ད་འགྱུར་བ་གཏོང་གི་ཅིག་དམིགས་ཡུལ་འདྲ་པོ་ཅིག་ཁོ་རང་ཚོས་ཀྱི་འདི་ཆགས་བསྡད་ཡོད་ར་དེ་འདྲ་ཡིན་དུས་དེའི་སྒང་ལ་ཡང་ང་རང་ཚོའི་ངོས་ནས་ད
སེམས་འཚབ་ཡོད་ངེས་དོན་ཚོད་ཀྱི་ང་ཚོས་འདིའི་སྒང་ལ་ལས་ཀ་མུ་མཐུད་ནས་བྱས་ཡ་གྱི་ཧ་ཅང་མང་པོ་ཅིག་ཡོད་རེད་བསམ་གྱི་འདུག། འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་གནས་ཚུལ་ནང། ད་ལྟའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཚོགས་མི་རྒྱལ་ཁབ་འོས་འདེམས་བྱེད་སྟངས་དེ་བཅོས་བསྒྱུར་གཏོང་དགོས་པའི་དུས་ལ་བབས་ཡོད་པ་དང་ཚོགས་མི་རྒྱལ་ཁབ་ཚོ་ས་ཁུལ་སྣ་མང་གི་རང་བཞིན་ལྡན་པ་ཞིག་ཡིན་རྒྱུ་དེ་གལ་ཆེན་པོ་རེད་མོད། འོན་ཀྱང་སྣ་མང་རང་བཞིན་གྱི་ཆེད་དུ་འགྲོ་བ་མིའི་ཐོབ་ཐང་བློས་བཏང་ན་ག་ལ་འགྲིག་དེ་བས་ཀྱང་གལ་འགངས་ཆེ་བ་ཞིག་ནི་ངེས་པར་དུ་བྱེད་ལས་ལ་དཔྱད་ཞིབ་ཡོད་པའི་ལམ་ལུགས་ཤིག་ལག་ལེན་དུ་བསྟར་ནས་རྒྱ་ནག་སོགས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ལ་གཏོང་མཁན་རྒྱལ་ཁབ་ཚོ་ཚོགས་མིའི་ཁོངས་སུ་མི་འདེམས་བཅས་བྱ་དགོས་ཞེས་བཀོད་ཡོད་གི། རྒྱ་ནག་དམར་ཤོག་གཞུང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་རྒྱལ་ཁབ་དུ་ཐེངས་དྲུག་ལ་བདམས་ཡོད་པ་རེད།
གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་ཀྱི། བོད་ཀྱི་འགྲེམས་སྟོན་ཁང་དུ་བོད་མིའི་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་ལས་བརྩམས་པའི་གྲིབ་གཟུགས་ཀྱི་འཁྲབ་སྟོན་ཞེས་པའི་དུས་ཐུང་འགྲེམས་སྟོན་ཞིག་དབུ་འབྱེད་གནང་འདུག་ཕྱི་ཟླ་བཅུ་པའི་ཚེས་བཅུ་གསུམ་ཉིན་བོད་མིའི་སྒྲིག་འཛུགས་ཀྱི་བསྟི་གནས་གངས་ཅན་སྐྱིད་གཤོངས་དུ་ཆགས་པའི་བོད་ཀྱི་འགྲེམས་སྟོན་ཁང་དུ་ཁྲུང་ཁྲུང་དཀར་མོ་གློག་བརྙན་བཟོ་སྐྲུན་ཁང་དང་ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་ཟུང་འབྲེལ་གྱི་ཐོག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ནས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་བར་གྱི་བོད་མིའི་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་ལས་བརྩམས་པའི་གྲིབ་གཟུགས་ཀྱི་འཁྲབ་སྟོན་ཞེས་པའི་དུས་ཐུང་འགྲེམས་སྟོན་ཞིག་དབུ་འབྱེད་གནང་ཡོད་པ་རེད། གློག་བརྙན་བཟོ་སྐྲུན་མཁན་བསྟན་འཛིན་བསོད་ནམས་ལགས་དང་རི་ཏུ་སཱ་རིན་ལགས་གཉིས་ཀྱིས་བོད་རྒྱལ་ཁབ་ཤོར་བའི་རྗེས་སུ་ཆོལ་གསུམ་བོད་མི་རྡོག་རྩ་གཅིག་སྒྲིལ་གྱིས་རྒྱ་ནག་ལ་འགོག་རྒོལ་བྱས་པའི་ལོ་རྒྱུས་ཀྱི་དྲན་ཐོ་ཞིག་འགྲེམས་སྟོན་གནང་གི་ཡོད་འདུག་བསྟན་འཛིན་བསོད་ནམས་ལགས་ཀྱིས་འགྲེམས་སྟོན་དེར་དམིགས་ཡུལ་གཙོ་བོ་གཉིས་ཡོད་པ་ནི་བོད་མི་ཕྱི་རབས་པ་རྣམས་ལ་བཙན་རྒོལ་རྒྱལ་སྐྱོབ་ཀྱི་ལོ་རྒྱུས་སྐོར་དྲན་གསོ་དང་གོ་རྟོགས་སྤེལ་རྒྱུ། རྒྱ་ནག་གིས་བོད་ཀྱི་གནད་དོན་ལོག་འགྲེལ་བྱེད་བཞིན་པར་གདོང་ལེན་གྱིས་བོད་ཀྱི་དངོས་ཡོད་གནས་ཚུལ་འགྲེལ་བརྗོད་བྱ་རྒྱུ་བཅས་ཀྱི་ཆེད་ཡིན་ཞེས་གསུངས་འདུག།

ཨ་མི་རི་ཀས་ངེས་པར་དུ་ར་ཤི་ཡ་དང་རྒྱ་ནག་གཉིས་ལ་དུས་གཅིག་ཏུ་དམག་འཁྲུག་བྱུང་རྒྱུར་གྲ་སྒྲིག་བྱེད་དགོས་ཞེས་གྲོས་ཚོགས་ཀྱི་སྙན་ཐོ་ཞིག་གི་ནང་གསལ་བརྡ་བརྒྱབ་ཡོད་འདུག Reuters གསར་ལས་ཁང་གིས་ཕྱི་ཚེས་བཅུ་གཉིས་ཉིན་སྤེལ་བའི་གནས་ཚུལ་ལ་གཞིགས་ན་ཨ་རིའི་གྲོས་ཚོགས་ཀྱིས་བསྐོས་པའི་སྲིད་དོན་ཚོགས་པ་གཉིས་ཀྱི་འཐུས་མི་ལས་གྲུབ་པའི་ཚོགས་ཆུང་དེས་ཨ་མི་རི་ཀས་ངེས་པར་དུ་རྒྱུན་ལྡན་གྱི་ནུས་པ་རྒྱ་སྐྱེད་དང་མཐུན་གྲོགས་བར་གྱི་འབྲེལ་བ་ཇེ་དམ་རྡུལ་ཕྲན་མཚོན་ཆ་དེང་རབས་ཅན་དུ་བསྒྱུར་ནས་ར་ཤི་ཡ་དང་རྒྱ་ནག་ལ་དམག་འཁྲུག་བྱུང་སྲིད་པར་གྲ་སྒྲིག་བྱེད་དགོས་ཞེས་གསལ་བརྡ་བརྒྱབ་ཡོད་པ་རེད། སྙན་ཐོ་དེའི་ཞིབ་འཇུག་ནང་མཉམ་ཞུགས་གནང་མཁན་མཐོ་རིམ་དཔོན་རིགས་ཤིག་གིས་ར་ཤི་ཡ་དང་རྒྱ་ནག་མཐའ་མཇུག་གཞི་གཅིག་ལ་བབས་ནས་ང་ཚོ་དམག་འཁྲུག་གཉིས་ཀྱི་ནང་ལྷུང་སྲིད་པ་རེད་ཅེས་གསུངས་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། ཨ་རིའི་ནེའུ་ཡོག་གྲོང་ཁྱེར་དུ་བོད་མི་སུམ་བརྒྱ་ལྷག་གིས་དྭང་བླངས་བོད་མིའི་དཔྱ་ཁྲལ་ལག་དེབ་གསར་བཟོའི་སྙན་ཞུ་ཕུལ་བར་ད་ལྟ་ལག་དེབ་གསར་བཟོ་བྱེད་འགོ་བཙུགས་ཡོད་པའི་སྐོར་འདི་གའི་ས་གནས་གསར་འགོད་པ་ཅོ་ལེབ་ཆོས་འཕེལ་གྱིས་བཏང་ཡོང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བྱང་ཨ་མི་རི་ཀའི་ནང་གི་བོད་མི་མང་ཤོས་གནས་སྡོད་བྱེད་ཡུལ། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་གཙོ་བོར་གྱུར་པའི།
བོད་མི་གནས་སྡོད་བྱེད་ཡུལ་ཁག་ཏུ། དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཀྱི་ལས་བྱེད་གསུམ། ས་གནས་ཁག་ཏུ་དངོས་སུ་ཆེད་ཕེབས་ཀྱི་སྒོ་ནས། དྭང་བླངས་དཔྱ་ཁྲལ་ལག་དེབ་གསར་བཟོ་དགོས་མཁན་ཚོ་ལ། དངོས་སུ་ཐུག་པའི་སྒོ་ནས་གསར་བཟོ་གནང་འགོ་བཙུགས་ཡོད་པ་རེད། དེའང་ཕྱི་ཟླ་བཅུ་པའི་ཚེས་བཅུ་ནས་བཅུ་བཞི་བར་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ། ས་གནས་ཀྱི་དཔྱ་ཁྲལ་ལག་དེབ་འགན་འཛིན་དང་ཕྱག་རོགས་རྣམ་གཉིས་དང། དེ་བཞིན་ཆེད་དུ་དམིགས་ནས་ས་གནས་སུ་ཕེབས་པའི་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཀྱི་ལས་བྱེད་གསུམ་གྱིས། ནིའུ་ཡོག་ས་གནས་ཀྱི་བོད་མི་གྲངས་སུམ་བརྒྱ་ལྷག་གི་དཔྱ་ཁྲལ་ལག་དེབ་གསར་བཟོ་གནང་འདུན་ཡོད་མཁན་ཚོས་སྙན་ཞུ་ཕུལ་དོན་བཞིན། དོ་བདག་སོ་སོ་ལ་དངོས་སུ་ཐུག་པའི་སྒོ་ནས་དཔྱ་ཁྲལ་ལག་དེབ་གསར་བཟོ་བྱེད་འགོ་ཚུགས་ཡོད་པ་རེད་འདུག་ནིའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ས་གནས་དཔྱ་ཁྲལ་ལག་དེབ་ཀྱི་འགན་འཛིན། སྐལ་བཟང་ཡོན་ཏན་ལགས་ཀྱིས། འདས་པའི་བོད་མིའི་སྒྲིག་འཛུགས་ཀྱི་དཔྱ་ཁྲལ་ལག་དེབ་གསར་བཟོའི་སྐོར་ལ། བཀའ་ཁྱབ་གནང་དོན་བཞིན་ས་གནས་འདི་ནས་ད་བར་བོད་མི་གྲངས་སུམ་བརྒྱ་ལྷག་གིས་བོད་མིའི་དྭང་བླངས་དཔྱ་ཁྲལ་ལག་དེབ་གསར་བཟོ་གནང་འདུན་གྱི་སྙན་ཞུ་ཕུལ་ཡོད་པ་དང། དེ་དག་མང་ཆེ་ཤོས་བོད་མི་རྒན་པ། བོད་ནས་ཐད་ཀར་ཨ་མི་རི་ཀ་ལ་ཕེབས་མཁན་དང། དེ་བཞིན་རང་གི་བུ་ཕྲུག་ལ་དཔྱ་ཁྲལ་ལག་དེབ་གསར་བཟོ་གནང་མཁན་སོགས་ཡོད་པ་རེད་འདུག།
ཐེངས་འདིར་རྡ་རམ་ས་ནས་དཔལ་འབྱོར་ལས་ཁུངས་ནས་ཨ་ནེ་ལས་བྱེད་གསུམ་དེ་དཔྱ་ཁྲལ་གྱི་ཆེད་དུ་ཕེབས་མཁན་ཁ་རྩང་གཟའ་མིག་དམར་ནས་དེ་ང་ཚོ་ལས་འགོ་བཙུགས་པ་རེད། ཨ་ནེ་ཁོ་རང་ཚོ། ད་དེ་རེས་གཟའ་སྤེན་པ་བར་ཨ་ནི་དེ་ས་གནས་དེ་ལ་བཞུགས་ནས་ཨ་ནི་དེ་དཔྱ་དཔྱ་ཁྲལ་གྱི་ཕྱག་ལས་གནང་གི་ཡོད་རེད་ཨ་དེ་ནས་ཨ་ནི་ཁོ་རང་ཚོ་དེ་ནས་རེས་གཟའ་ཉི་མ་ལ་ཕར state གཞན་པ་ལ་བྱེད་ཀྱི་ན་ཡ་རེད་ཤག་ད་དེ་འདྲ་ཆ་ཡང་མང་པོ་ཞིག་ཕེབས་སོང་ཨ་དེ་ག་ནང་བཞིན་གྱི་གསར་བཟོ་གནང་མཁན་མི་སུམ་བརྒྱ་ལྷག་ཙམ་ཕེབས་ཤག་ཨོ་དེ་ནང་ལ་ཨ་ནི་ད་རྒན་གཞོན་གསུམ་ག་ཡོད་རེད་ལ་ཕྲུ་གུ་དང་རྒན་པ་དང་གཞོན་པ་ཚང་མ་ཡོད་རེད་ཨོ། ཡང་མིང་ལ་ཚེ་རིང་ཞུ་བ་ཞིག་གིས་འདི་གའི་གསར་འགོད་པར་བརྗོད་དོན་ལ། ཁོང་བོད་ནས་ཐད་ཀར་ཨ་རི་ལ་འབྱོར་ནས་ལོ་ཡུན་རིང་འགོར་ཡོད་པ་དང། ད་བར་གསར་བཟོ་བྱེད་རྒྱུའི་གོ་སྐབས་དེ་འདྲ་མ་རག་པར་ཡུན་རིང་འགོར་ལོག་བྱུང་ཡོད་པ་འགྲེལ་བརྗོད་གནང་བ་དང། ད་ལྟའི་ཆར་བོད་མིའི་རྩ་དོན་ཆེད་དུ་དང་བླངས་དཔྱ་ཁྲལ་ལག་དེབ་དེ་རྩ་ཆེན་པོ་མཐོང་ནས། ཁོང་གིས་ལག་དེབ་གསར་བཟོའི་སྙན་ཞུ་ཕུལ་ནས་གསར་བཟོ་བྱེད་འདོད་ཡོད་ཅེས་འགྲེལ་བརྗོད་གནང་སོང། དེ་བཞིན་བུ་ཕྲུག་ལོ་ན་དྲུག་ཡན་ལ། དཔྱ་ཁྲལ་ལག་དེབ་གསར་བཟོ་བྱེད་མཁན་གྱི་ཕ་མ་མི་ཉུང་བ་ཞིག་ཕེབས་ཀྱི་འདུག་ཅེས་དཔྱ་ཁྲལ་ལག་དེབ་ཀྱི་ལས་བྱེད་ཀྱིས་འགྲེལ་བརྗོད་གནང་སོང། ད་ཕ་མ་ཚོས་ག་རེ་གསུང་གི་འདུག་ཟེར་ན་ད་དཔྱ་ཁྲལ་ལག་དེབ་དེ་ང་ཚོ་བོད་མི་ཡིན་པའི་ངོས་འཛིན་ཅིག་ཡིན་ཡིན་དུས་ཨ་ནི་འདི་གལ་ཆེན་པོ་རེད་གསུང་གི་འདུག་ལགས་མང་ཆེ་དེ་འདྲས་བྱས་ཨ་ནི་སྤྱི་བཏང་དེ་ས་གནས་འདི་ལ་ཡ་དེ་འདྲ་ཉི་མའི་སློབ་གྲྭ་ཅིག་ཡོད་རེད་སློབ་གྲྭ། དེ་གི་ཆེད་དུ་ཁོང་ཚོ་སློབ་གྲྭའི་ནང་ལ་ཡར་ཆུད་ཡ་ལ་ཡང་བོད་པའི་གི་དཔྱ་ཁྲལ་དེ་མེད་པ་ཡིན་ན་དེའི་ནང་ལ་ཆུད་ཡ་ལ་དཀའ་ལས་ཁག་པོ་འདུག་ཅེས་འདི་འདྲའི་གསུང་མཁན་མང་པོ་འདུག། བོད་མིའི་དྭང་བླངས་དཔྱ་ཁྲལ་ལག་དེབ་བརྒྱུད་ནས། བོད་མིའི་སྒྲིག་འཛུགས་ལ་རྒྱབ་སྐྱོར་དང། དཔྱ་ཁྲལ་ལག་དེབ་ཡོད་ཚད་འབྱུང་འགྱུར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང། བྱང་ཨ་རིའི་སྤྱི་འཐུས་སོགས་ལ་སོ་སོའི་ཆ་ཤས་བླངས་ནས་འོས་ཤོག་བླུགས་རྒྱུའི་ཐོབ་ཐང་སོགས་ཡོད་པ་རེད།

གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། ད་དེ་རིང་གི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་དེའི་ནང་དུ། ཉིས་སྟོང་ཉེར་གསུམ་ལོར་ཁྱོན་བསྡོམས་ནོ་སྦེལ་གཟེངས་རྟགས་འབུལ་གཏན་འཁེལ་བའི་མི་སྣ་ཇི་སྙེད་ཡོད་པའི་ཁྲོད་དུ་བུད་མེད་བཞི་ཡོད་པ་ཁོང་རྣམས་དང་འབྲེལ་བའི་གནས་ཚུལ་ཁག་ངས་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། ཕྱི་ལོ་གཅིག་སྟོང་དགུ་བརྒྱ་གཅིག་ལོར་ནོ་སྦེལ་ཞི་བདེ་གཟེངས་རྟགས་གནང་འགོ་བཙུགས་པ་ནས་ཉིས་སྟོང་ཉེར་གཉིས་ལོ་བར་གཟེངས་རྟགས་ཐེངས་དྲུག་བརྒྱ་ར་ཉི་ཤུ་རྩ་གཅིག་གནང་བའི་ཁྲོད་དུ་གཟེངས་རྟགས་ཐོབ་མཁན་མི་གྲངས་ཆིག་སྟོང་ཡོད་པའི་ནང་དུ་བུད་མེད་དྲུག་ཅུ་རེ་ལྔ་ཡོད་འདུག་ལོ་ལྟར་ནོ་སྦེལ་གཟེངས་རྟགས་ཚོགས་པས་འཛམ་གླིང་སྟེང་དངོས་ཁམས་རིག་པ་དང་རྫས་སྦྱོར་རིག་པ་ལུས་ཁམས་རིག་པའམ་གསོ་རིག་རྩོམ་རིག་ཞི་བདེ་དཔལ་འབྱོར་ཚན་རིག་བཅས་སྡེ་ཚན་དྲུག་སོ་སོར་བྱས་རྗེས་ཅན་གྱི་མི་སྣ་དང་ཚོགས་སྡེ་བཅས་ལ་ཕུལ་བྱུང་བསྔགས་བརྗོད་ཀྱི་ནོ་སྦེལ་གཟེངས་རྟགས་ཞེས་པ་འདི་གནང་སྲོལ་ཡོད་པ་ལྟར་ཉིས་སྟོང་ཉེར་གསུམ་ལོའི་ནོ་སྦེལ་གཟེངས་རྟགས་ཐོབ་མཁན་རྣམས་ཉེ་ཆར་ཁྱབ་བསྒྲགས་བྱས་ཡོད་པའི་ཁྲོད་དུ་དངོས་ལུགས་ཏེ་དངོས་ཁམས་རིག་པའི་གཟེངས་རྟགས་དེ་བུད་མེད་གཅིག་དང་སྐྱེས་པ་གཉིས་བཅས་ལ་མཉམ་གཅིག་ཏུ་གནང་གཏན་འཁེལ་ཡོད་པ་དང་རྫས་སྦྱོར་རིག་པའི་གཟེངས་རྟགས་དེ་སྐྱེས་པ་གསུམ་ལ་གནང་རྒྱུ་ཡིན་འདུག་དེ་བཞིན་ལུས་ཁམས་རིག་པའམ་གསོ་རིག་གི་གཟེངས་རྟགས་དེ་བུད་མེད་གཅིག་དང་སྐྱེས་པ་གཅིག་བཅས་མི་གཉིས་ལ་གནང་གཏན་འཁེལ་འདུག་ཡང་རྩོམ་རིག་གི་གཟེངས་རྟགས་དེ་སྐྱེས་པ་གཅིག་ལ་འབུལ་རྒྱུ་དང་ཞི་བདེའི་གཟེངས་རྟགས་དེ་བུད་མེད་གཅིག་ལ་འབུལ་གཏན་འཁེལ་ཡོད་པ་དང། དཔལ་འབྱོར་ཚན་རིག་གི་གཟེངས་རྟགས་ཡང་བུད་མེད་གཅིག་ལ་འབུལ་རྒྱུ་ཡིན་པས་ད་ལོའི་ནོ་སྦེལ་གཟེངས་རྟགས་ཐོབ་མཁན་ཁྱོན་བསྡོམས་མི་སྣ་བཅུ་གཉིས་ཡོད་པའི་ཁྲོད་དུ་བུད་མེད་བཞི་ཡོད་པ་དང་མི་སྒེར་པ་གསུམ་ལ་གཟེངས་རྟགས་ཐོབ་པའི་ཁྲོད་དུ་བུད་མེད་གཉིས་ཡོད་པ་རེད། ཉེ་ཆར་ཕྱི་ཟླ་བཅུ་པའི་ཚེས་དྲུག་ཉིན་ནོར་ཝེ་གི་ནོ་སྦེལ་གཟེངས་རྟགས་དཔྱད་འདེམས་ཚོགས་ཆུང་གིས་ཉིས་སྟོང་ཉེར་གསུམ་ལོའི་ནོ་སྦེལ་ཞི་བདེའི་གཟེངས་རྟགས་དེ་ད་ལྟ་ཨི་རན་གྱི་བཙོན་ཁང་དུ་ལོ་བཅུ་གཉིས་ཀྱི་ཁྲིམས་ཆད་འཁུར་བཞིན་པའི་བུད་མེད་ཐོབ་ཐང་རྩོད་ལེན་པ་དང་གསར་འགོད་པ་ལྕམ་ནར་གྷེས་མོ་ཧ་མ་ཏི་ལགས་ལ་འབུལ་རྒྱུ་ཡིན་ཞེས

དྲག་སྤྱོད་སྤེལ་བཞིན་པར་འཐབ་རྩོད་དང་ངོ་རྒོལ་བྱས་ཡོད་ལ་ཁོང་གིས་མི་ཚང་མར་འགྲོ་བ་མིའི་ཐོབ་ཐང་དང་རང་དབང་སྐུལ་སྤེལ་གཏོང་ཐབས་སུ་རྩོད་ལེན་གནང་བ་ཞིག་ཡིན་པས་ཉིས་སྟོང་ཉེར་གསུམ་ལོའི་ཞི་བདེའི་གཟེངས་རྟགས་འབུལ་གཏན་འཁེལ་བ་ཡིན་སྐོར་གསུངས་ཡོད་པ་རེད། གསལ་བསྒྲགས་འདི་གནང་སྐབས་ཐོག་མར་བུད་མེད་ཚེ་སྲོག་རང་དབང་ཞེས་པའི་བརྗོད་ཚིག་དག་གིས་མགོ་དྲངས་ཡོད་ཅིང་དེ་ནི་ན་ནིང་ལོར་ཨི་རན་ནང་མ་ཤ་དེ་ན་ཨ་མི་ནེ་ཟེར་བའི་བུད་མེད་ཅིག་ཡུལ་དེའི་ཀུན་སྤྱོད་ཉེན་རྟོག་པའི་འཛིན་བཟུང་བཀག་ཉར་སྐབས་བསད་ཡོད་པ་དང་ཁོ་མོ་བསད་པའི་དོན་རྐྱེན་དེ་ལ་བརྟེན་ནས་གཅིག་དགུ་བདུན་ཅུ་དོན་དགུ་ལོར་ཨི་རན་གྱི་སྲིད་དབང་ཁ་ཆེའི་ཆོས་ལུགས་པས་དབང་སྒྱུར་བྱས་པ་ནས་ད་བར་མི་མང་གིས་དབང་འཛིན་པར་ངོ་རྒོལ་ཁྲོམ་སྐོར་གཞི་རྒྱ་ཆེ་ཤོས་དེ་བྱས་ཡོད་ཅིང།

ཐེངས་ལྔ་ལ་ནག་ཉེས་བཙུགས་ཏེ་ཁྱོན་བསྡོམས་མི་ལོ་སུམ་ཅུ་སོ་གཅིག་རིང་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་དང་རྟ་ལྕག་གིས་ཐེངས་བརྒྱ་ར་ལྔ་བཅུ་ང་བཞི་གཞུས་ཡོད་པ་རེད། Ms Mohammadi is still in prison as I speak. ད་ལྟ་ལྕམ་མོ་ཧ་མ་ཏི་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཐོབ་པའི་གསལ་བསྒྲགས་བྱེད་བཞིན་པའི་དུས་འདིར། ཁོ་མོ་ད་དུང་བཙོན་ཁང་དུ་ཡོད་ཅེས་སོགས་གསུངས་ཡོད་པ་རེད། ད་ལྟ་དགུང་ལོ་ལྔ་བཅུ་ང་གཅིག་ཡིན་པའི་ལྕམ་ནར་རྒེ་སི་མོ་ཧ་མཱ་ཏི་ལགས་ཀྱིས་འདས་པའི་ལོ་ངོ་སུམ་ཅུ་ལྷག་གི་རིང་ལ་ཨི་རན་ནང་གི་བུད་མེད་ཚོའི་ཐོབ་ཐང་གཙོ་བོར་གྱུར་པའི་འགྲོ་བ་མིའི་ཐོབ་ཐང་དང་སྲོག་ཐོག་ཉེས་ཆད་མེད་པར་བཟོ་ཐབས་སུ་འཐབ་རྩོད་གནང་ཡོད་པ་རེད།

ཁྱོན་བསྡོམས་མི་སྣ་དགུ་བཅུ་གོ་གསུམ་ཡོད་པའི་ནང་ནས་བུད་མེད་གསུམ་པ་དེ་ཡིན་ཞིང་ཁོ་མོས་ལས་གནས་ཀྱི་ཁྲོམ་རའི་ནང་བུད་མེད་མཉམ་ཞུགས་བྱས་པའི་ཐད་ལོ་ངོ་ཉིས་བརྒྱ་ལྷག་གི་ལོ་རྒྱུས་ལ་ཞིབ་འཇུག་གནང་ཡོད་པ་དང་འདས་པའི་ལོ་ངོ་དེ་དག་གི་རིང་ལ་དཔལ་འབྱོར་ཡར་རྒྱས་མུ་མཐུད་ཕྱིན་ཡོད་ནའང་བུད་མེད་ཚོའི་གླ་ཕོགས་མུ་མཐུད་ནས་སྐྱེས་པ་ཚོའི་གླ་ཕོགས་ཀྱི་རྗེས་ཟིན་ཐུབ་མེད་པ་དང་བུད་མེད་ཚོར་ཤེས་ཡོན་གྱི་ཚད་སྐྱེས་པ་ལས་མཐོ་ནའང་གླ་ཕོགས་ད་དུང་ཡང་མུ་མཐུད་ནས་སྐྱེས་པ་ལས་དམའ་བས་བར་ཁྱད་ཤོར་ཡོད་པའི་གནས་སྟངས་སོགས་ཞིབ་འཇུག་གིས་གསལ་འདོན་གནང་ཡོད་པ་རེད། ཡང་ཉིས་སྟོང་ཉེར་གསུམ་ལོའི་ནོ་སྦེལ་གསོ་རིག་གཟེངས་རྟགས་དེ་ཨ་མི་རི་ཀའི་རྫས་སྦྱོར་རིག་པ་བ་དང་སྐྱེ་ཡུལ་ཧང་ག་རིའི་རྒྱལ་ཁབ་ཡིན་པའི་ལྕམ་ཁཱ་ཐི་ལེན་ཁཱ་རེ་ཁོ་དང་ཡང་ཨ་རིའི་གསོ་བ་རིག་པ་བ་སྐུ་ཞབས་སྒྲུའུ་ཝེ་སི་མན་རྣམ་གཉིས་ལ་གནང་གཏན་འཁེལ་ཡོད་པ་དང་ཁོང་རྣམ་གཉིས་ནི་ཉིས་སྟོང་ཉི་ཤུ་ལོའི་ལོ་སྟོད་ཙམ་ལ་ཏོག་དབྱིབས་རིམས་ནད་འགོས་ཁྱབ་འགྲོ་བཞིན་པའི་སྐབས་སུ་ཁོ་ཝིཌ་བཅུ་དགུ་ཏོག་དབྱིབས་རིམས་ནད་སྔོན་འགོག་ལ་ནུས་པ་ལྡན་པའི་སྒོ་ནས mRNA འགོག་སྨན་གྱི་ཞིབ་འཇུག་ལས་དོན་ཐོག་བྱས་རྗེས་རླབས་ཆེན་བཞག་ཡོད་པར་ངོས་འཛིན་གནང་ཡོད་པ་རེད། ཡང་ཉིས་སྟོང་ཉེར་གསུམ་ལོའི་ནོ་སྦེལ་དངོས་ཁམས་རིག་པའི་གཟེངས་རྟགས་དེ་ལྕམ་ཨན་ལི་ལི་ཨེར་དང་སྐུ་ཞབས་ཕིར་ཨན་གོ་སྟི་ནི།

འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏན་དུ་རྟེན་གཞི་བྱས་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་དེའི་རྩོམ་སྒྲིག་འགན་འཁུར་བ་རྡོ་རྗེ་དགྲ་འདུལ་ལགས་དང་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་རྡོ་རྗེ་འཚོ་ཡིན། ཁྱེད་རྣམ་པས་འདི་གའི་ལས་རིམ་ལ་གསན་པར་བཀའ་དྲིན་ཆེ།